དེ་ག་རེ་ཟེར་མི་རྟོག་རྩ་ནས་ནོ། དབང་པོ་སྣང་བ་རིག་པའི་རྒྱ། དེ་ནི་ག་རེ་ཡིན་ཕྲ་རགས་རྡོ་དང་ཡིན་མེད་རྒྱུ། དད་མོས་སྣང་བཞི་དེ་ཡིན་ན། འདི་འཕྲལ་མ་ཡིན་དབང་པོ་བཞི། རྫས་སུ་མེད་ཅིང་འདི་པའོ་མོ། ཟེར་ནས་བ་ད་ཏི་ཀ་སུ་འགོག་པ་རེད་ཟེར་བར། ད་ཏི་ཀ་སུ་ག་རུ་འགོག་འདི་ཟེར་ན། དཔེར་ན་དན་ལ་མ་བཞག་གི་འདི་ན། གཉེན་པོ་དེ་དབང་རྫུ་གནས་སུ་གྱི་དམིགས་བྱེད་དང། དེ་རྫུས་ལྡན་མ་ཡིན་ཏེ། དབང་པོ་གི་བདག་རེ་རེ་བ་དང་དབང་པོ་བདག་དུ་མ་འདི་པ་གཉིས་ཀ་དབང་རྫུ་གནས་སུ་གྱི་དམིགས་བྱེད་མ་ཡིན་པས་ཟེར་ནས་ད་བདག་འདི་པ་དང་ཕྲ་རགས་རྫུས་ལྡན་ཡིན་པ་འགོག་རོགས། བདག་འདི་པ་དེ་ངོས་འཛིན་དེ་མ་རེད། བདག་རེ་རེ་བ་ཡང་ང་ཚོ་ངེས་སུ་མི་སྐྱེ་མ་རེད། བདག་འདི་པ་དེ་ཡང་ང་ཚོ་ངེས་སུ་མི་སྐྱེ་མ་རེད་ཟེར་ནས། ཡང་ན་སྔོན་པོ་དེ་ང་ཚོ་ངེས་སུ་མི་སྐྱེ་འདུག་དེ་བཟོད་བདེ་མ་ཡིན་པ་དེ་འདྲ་ཡོད་མོད་ལ། སྔོན་པོ་དེ་ང་ཚོ་ངེས་སུ་དེ་ནི་ག་རེ། མི་སྐྱེ་འདུག་དེ་བཟོད་བདེ་མ་ཡིན་ཏེ། མ་ཡིན་པ་ད་སྔོ་བདག་རེ་རེ་བ་དང་སྔོ་བདག་དང་མ་འདི་པ་གཉིས་ཀ་ང་ཚོ་ངེས་སུ་མི་སྐྱེ་མ་ཡིན་པའི་ཕྱིར་ཏེ། ཚིག་རོ་གི་ཚིག་ཐོ་གི་ཟེར་བ་ཚིག་ཐོ་སོ་སོ་ཞིག་འོག་གི

འདི་ནི་འདི་ངས་འདི་མཐོང་ཤོས་ཡིན་སྙམ་པའི་ཁོའི་ངེས་ཤེས་འདྲེན་ནུས་ངེས་ཀྱི་གཟུགས་ཀྱི་མཐོང་དེ་ཡག་གི་གཟུགས་ཅན་རེད་བ། དེ་འདྲའི་གི་གཟུགས་དེ་ལ་རྡུལ་ཕྲན་མ་ཡིན་དགོས་གི་རེད་ཟེར་ར། ནོར་ན་དབང་པོའི་མངོན་སུམ་གི་ངེས་ཤེས་འདྲེན་ནུས་གི་ཡུལ་ཡིན་ན་རྡུལ་ཕྲན་མ་ཡིན་མི་ཁྱབ། དབང་པོའི་མངོན་སུམ་གི་ཡུལ་ཡིན་ན་རྡུལ་ཕྲན་མ་ཡིན་པས་མ་ཁྱབ། དེ་ཁྱབ་གི་མ་རེད་ད། དེ་མི་ཁྱབ་རྒྱུ་མཚན་ག་རེ་ཟེར་ན་དཔེར་ན་སྔོན་པོ་སྣང་བ་དེའི་ཚེ།

དེ་བ། དབུ་ཞི་སྟེ་མི་སྐྱེད་དུ་བཟོད་དེ་དེ་ཅི་ལ་ཞེས་སུ་མེད། དབུ་ཞི་སྟེ་མི་སྐྱེད་དུ་བཟོད་དེ་དེ་ཞེས་སུ། གདོང་པ་མི་སྐྱེད་ཀྱི་མཚན་ཉིད་བརྗོད། དབུ་ཞི་ལ་རུང་སྟེ་སྣོམ་པ་གཙོ་བོ་གཉིས་སུ་བལྟས་བྱས་ཀྱི་སྐྱེད་བྱེད་ཕྱིའི་དེ་དབུ་ཞི་ཀྱི་མི་སྐྱེད་ཀྱི་མཚན་ཉིད་ཀྱིས་འཇོག། དེར་དུ་དབུ་ཞི་སྟེ་མི་སྐྱེད་དུ་བཟོད་དེ་དེ་ཅི་ལ་ཞེས་སུ་བཤད། དབུ་ཞི་སྟེ་མི་སྐྱེད་དུ་བཟོད་དེ་དེ་ཅི་ཨེ་ཡིན། ཡིན་ན་དབུ་ཞི་སྟེ་གི་མི་སྐྱེད་ཡིན་ན་དབུ་ཞི་སྟེ་གི་བཟོད་དེ་ཡིན་པའི་ཆོས་བ་དང།

བཟོད་དེ་ནོར། བོ་ཆོག་དེ་དབང་བཟོད་ཡང་སར་གང་གིས་ནོར། བཟོད་དེ་ཉེས་པར་ནོར། བོ་ཆོག་དེ་བས་རྟོགས་ཀྱི་སྔོན་པོ་ནོར་བར་བ། བོ་ཆོག་ནོར་མི་བཟད་བའི་ཕྱིར། བོ་ཆོག་ནོར་མ་རུ་བ། མ་ནོར། མ་ནོར་ཡིན་ས་དེ་ཕྱིས་ཀྱི། དེ་བཟོད་དེ་མ་ཡིན་པ་དང། བ་སོའི་འཁོར་ལོ་ལས་ནི། བ། དབང་བཟོད་ཡང་སར་ལ་སྔོན་པོ་ཕྱིས་བྱེད་ཀྱི་བོ་ཆོག་དེ་ཕྱིས་བྱེད་ཀྱི་དབང་བཟོད་ཡང་སར་བཟོད་དེ་མ་ཡིན་པ་དང། མ་ཡིན་ན་དེ་མི་ཕྱིས་མ་ཡིན་པ་དང།

ཁོ་ལ་རྫུས་ཏེ་མེད་རེད། རྫུས་ཏེ་མེད་ན་ཡིན་རྫུས་ཏེ་མེད་པ་ཡི་རྩ་ག་རེད། དྲག་མོ་དེ་མེད་ཅེས་ཡིན་ནོ་སུན་པ་རེད། དེ་ཡི་རྩ་དབུ་བཞི་ཡིན་ན་ཁོ་ལ་རྫུས་ཏེ་ཡོད་པའི་མ་ཁྱབ་ལ། མདོ་སྡེ་བའི་ལུགས་རེད། མདོ་སྡེ་བའི་ལུགས་ལ་ཡང་ཁྱབ་པ་མ་རེད། ད་ཚལ་བཙོ་མའི་ལུགས་ལ་དབུ་བཞི་དན་རྩ་ཡོད་ན་ཡང་ཁོ་ལ་རྫུས་ཏེ་ཡོད་པའི་མ་ཁྱབ་ཟེར་ན་ག་རེ་འདོད། ཚལ་བཙོ་མའི་ལུགས་ལ་དབུ་བཞི་དེ་དབུ་བཞི་དན་རྩ་ལ་རྫུས་ཏེ་ཡོད་དགོས་དོན་མི་དགོས།